གསན་མཁན་རྣམ་པ་སྐུ་ཁམས་བཟང། དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་འདི་ཡིན། ལས་རིམ་དེ་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་འདི་གའི་ལས་བྱེད་ཕུན་ཚོགས་ལྷུན་འགྲུབ་ལགས་དང་ལྷན་དུ་ཁོང་གིས་ཕ་ཡུལ་མི་ཉག་མགར་ཐར་ཡུལ་གྱི་སྐོར་གླེང་བའི་དུམ་བུ་གཉིས་པའི་ནང་དུ་མི་ཉག་མགར་ཐར་ཡུལ་གྱི་གཉེན་སྒྲིག་བྱེད་སྲོལ་གྱི་སྐོར་ལ་བགྲོ་གླེང་ཞུ་གི་ཡིན། མི་ཉག་མགར་ཐར་ནི་རྒྱལ་བ་སྐུ་ཕྲེང་བཅུ་གཅིག་པ་མཁས་གྲུབ་རྒྱ་མཚོའི་འཁྲུངས་ཡུལ་ཡིན་པ་དང་རྒྱལ་བ་སྐུ་ཕྲེང་བདུན་པ་ཆེན་པོའི་གདན་ས་ཡིན་པ་སོགས་ལོ་རྒྱུས་ཀྱི་ཐོག་ལ་ཧ་ཅང་རྩ་ཆེ་བའི་ས་ཁུལ་ཞིག་ཡིན་པ་མ་ཟད། ཡུལ་སྲོལ་གོམས་གཤིས་ཡང་མི་འདྲ་བ་མང་པོ་ཞིག་ཡོད་པའི་ནང་ནས་གཉེན་སྒྲིག་བྱེད་སྲོལ་ནི་དམིགས་བསལ་གྱིས་བོད་ཀྱི་ས་ཁུལ་གཞན་དང་མི་འདྲ་བ་ཞིག་ཡོད་པ་རེད།
མགར་ཐར་ཡུལ་དེ་སྔས་མའི་སྐབས་ནས་གཉེན་སྒྲིག་དེ་རང་མོས་རང་ཐག་མ་གཏོགས་ཅིག་ཕ་མས་ཐག་གཅོད་བྱེད་ཀྱི་མེད་པ་དེ་འདྲའི་འདྲ་བོ་ཅིག་མཐོང་སོང་མག་པ་ཉོ་མཁན་ཡོད་རེད་མནའ་མ་ཉོ་མཁན་ཡོད་རེད་ད་རྒྱ་མི་དང་ཐ་དད་ཡིན་པ་དེ་གསལ་བོ་འདྲ་བོ་ཅིག་དེ་འདྲས་ཅིག་འདུག། ཕུན་ཚོགས་ལྷུན་འགྲུབ་ལགས་ནས་དེ་སྔ་བོད་ནང་སློབ་ཕྲུག་ཡིན་པའི་སྐབས་སུ་ཁམས་ཁུལ་གྱི་ས་ཁུལ་མང་པོ་ཞིག་ནང་ཆེད་བསྐྱོད་ཀྱིས་ས་གནས་སོ་སོའི་ལུགས་སྲོལ་མི་འདྲ་བའི་སྐོར་ལ་ཞིབ་འཇུག་གནང་མྱོང་ཡོད་པ་དང། དེའི་ཁོངས་སུ་མི་ཉག་མགར་ཐར་ཡུལ་གྱི་གཉེན་སྲོལ་སྐོར་མདོ་ཙམ་གླེང་བ་ཞེས་པའི་ཞིབ་འཇུག་གི་རྩོམ་ཡིག་ཞིག་བྲིས་གནང་ཡོད་པའི་སྐོར་ལ་ངོ་སྤྲོད་གནང་གི་འདུག། ང་སྔས་མ་སློབ་གྲྭ་ལ་ཡོད་དུས་རེད་ད་ཉིས་སྟོང་བཅུ་དྲུག་བཅུ་བདུན་དུ་བ་གཅིག་ལ་སློབ་གྲྭ་ལ་ཡོད་དུས་ད་ང་ཚོ་ད་ལྟ་ག་རེ་ཟེར་དགོས་རེད་འཛིན་གྲྭ་གཅིག་ཡོད་རེད་ད Anthropology གི་འཛིན་གྲྭ་གཅིག་ཡོད་རེད་ད་མི་རིགས་རིག་པའི་འཛིན་གྲྭ་གཅིག་ཡོད་རེད་ད་དེའི་འཛིན་གྲྭ་དེ་སློབ་སྦྱོང་བྱེད་དུས་ཨ་ནི་ཁོ་ག་རེ་ཟེར་དགོས་རང་སྦྱོང་ལ་དེ་རྩོམ་དེ་འདྲ་བྲིས་དགོས་ཀྱི་ཡོད་པ་རེད་ད། ས་གནས་ས་ཐོག་ལ་ཁོ Field Work ཟེར་ཁོ་ཞིབ་འཇུག་བྱེད་གར་འགྲོ་དགོས་དང་ས་གནས་ས་ཐོག་ལ་ད་མི་རིགས་རིག་པའི་གཞུང་ལུགས་དེ་སྦྱངས་ནས་ནི་ས་གནས་ས་ཐོག་ལ་ཕྱིན་རྗེས་ནི་དེ་འདྲས་ལུགས་སྲོལ་འདྲ་བོ་ག་འདྲས་འདུག་དེ་འདྲས་དེ་ཁོ་དྲན་ཐོ་བྲིས་ཡག་གི་འོ་དེ་འདྲས་ཀྱི་བྱས་ཡོད་རེད་ད། དེའི་ཆེད་དུ་ད་ས་ཆ་མང་པོ་ཅིག་ལ་ཕྱིན་པ་ཡིན་ད་དེ། ཁམས་ཁུལ་ས་ཆ་མང་པོ་ཅིག་ལ་ད་དཀར་མཛེས་དང་སྡེ་དགེ་དང་དེ་ནས་ཅིག་རྟའུ་དང་དེ་འདྲ་མང་པོ་ཅིག་ལ་ཕྱིན་རྗེས་གཉེན་སྒྲིག་བྱེད་སྟངས་ཀྱི་ལུགས་སྲོལ་འདྲ་བོ་ད་ལོ་གསར་གཏོང་སྟངས་དང་ཅིག་ད་རྟ་རྒྱུག་སྟངས་ཅིག་རྩེད་མོ་རྩེ་སྟངས་དང་ཅིག་ལྷ་མོ་འཁྲབ་སྟངས་དང་འོ་དེ་འདྲའི་གི་རྩོམ་འགའ་ཞིག་དེ་འདྲས་བྲིས་པ་ཡིན་ད་ད་མགར་ཐར་གྱི་དེ་གཉེན་སྲོལ་སྐོར་དེ་དེ་ཅིག་མ་འདྲ་བོ་ཅིག་ག་རེ་མཐོང་སོང་ཟེར་ན་ད། སྔས་མའི་སྐབས་ནས་ད། མི་ཐོག་རྒན་པ་ཚོའི་སྐབས་ནས་ཅིག་གཉེན་སྒྲིག་དེ་རང་མོས་རང་ཐག་མ་གཏོགས་ཅིག་ཕ་མས་ཐག་གཅོད་བྱེད་གི་མེད་པ་དེ་འདྲའི་འདྲ་བོ་ཅིག་མཐོང་སོང། ཞིབ་འཇུག་བྱས་ཏེ་རྩོམ་དེ་ཚོ་ཀློག་དུས། ད་ས་གཞི་གཞན་པ་ལ་ཡིན་ན་ད་བོད་པའི་ས་ཆ་མང་ཆེ་དེ་འདྲའི་རེད་ཆ་ད་འཇིག་རྟེན་འགྲོ་སྟངས་དེ་ཁོ་ཅིག་ཕ་མས་ཐག་གཅོད་བྱེད་གི་ཡོད་པ་དེ་ཁོ། སྔས་མ་ཡིན་ན་དེ་འདྲའི་ཡོངས་གྲགས་འདྲ་བོ་ཆགས་བསྡད་གི་འདུག་ད་དབུས་ངོས་ཕྱོགས་གླིང་ནས་སྔོན་མ་མི་ཚང་ཆེན་པོ་དེ་ཚོའི་ཕ་ཚོ་ཕ་མས་ཐག་གཅོད་གནང་གི་འདུག་དེ་ནས་ཨ་མདོ་ཕྱོགས་གླིང་ནས་ད་ད་སྒྲུང་དང་དེ་ཚོའི་ནང་ལས་མང་པོ་གསལ་བོ་བྲིས་ཡོད་རེད་ཞུ་གི་འདུག་ལགས་ཨོ་དེ་ཚོའི་ནང་ལས་དེ་འདྲས་གསལ་གི་འདུག་ད་བྱས་ཙང་ད་འགའ་ཐག་ཡུལ་དེ་གཉེན་སྒྲིག་དེ་ཕ་མས་ཐག་གཅོད་བྱེད་མེད་པ་ཡིན་ཨོ་དེ་འདྲས་ཀྱིས་ང་རང་བསམ་བློ་བཏང་ཨོ་དེ་ག་འདྲས་ཡིན་ན་བསམ་བྱས་ཨོ་དེ་ག་འདྲས་ཅི་རེད་ཟེར་ཁྱེད་རྒྱུས་མངའ་ཡིན་པའི་སྒོ་ནས་ད་ག་ཟེ་ག་རེ་རེད་ཆགས་ཟེར་ཡ་དེ།

བུ་བྱིན་པ་དེ་རེད་ད། བུ་གཅིག་དང་བུ་མོ་གཅིག་གཉིས་ཕར་ཚུར་གྱིས་ད་དགའ་རོགས་བྱེད་འདོད་ཡོད་པ་ཆགས་ཚར་བའི་གཞུག་གུ་ལ་ཡ། ཁོ་ཁོ་རང་ཚོ་ཡོད་ས་གི་ད་གྲོང་ཚོ་ཡིན་ནའི་རེད་སྡེ་བ་ཡིན་ནའི་རེད་དེ་འདྲས་ཅིག་གི་ནང་ནས་ཨ་ནི་ཁོ་རང་ཚོ་ད་ད་སྤུན་ཀྱག་དང་ཅིག་གི་ངོ་ཤེས་པ་འདྲ་བོ་ཅིག་ཨོ་དེ་འདྲས་ཅིག་ཡོད་ས་གི་ཨ་ནི་གྲོང་ཚོ་གཞན་པ་ཅིག་ལ་ཕྱིན་རྗེས་ཨ་ད་ཞག་མ་འགའ་ཤས་ཅིག་བསྡད་ཨ་ནི་དེ་ད་དེ་སྤྱི་ཚོགས་སྒང་ལ་ད་ང་གཉིས་མཉམ་དུ་བསྡད་ཀྱི་ཡིན་ཟེར་ཡ་བཟོ་འདྲ་བོ་ཅིག།

དེ་ནི་སྨིན་པ་དེ་གར་ས་དེ་མནའ་མ་རོ་ཞིག་འགྲོ་མཁན་ཡིན་ཞིག་ན་དེ་བག་མ་ཟེར་བག་མ་དེ་རྟ་ཞོན་ཡ་དེ་རྟ་དཀར་པོ་ཞོན་དགོས་ཡ་དང་ཞང་ནི་ཅི། ད་ཨ་ཞང་དང་དེ་ཚོ་སྐྱེལ་མཁན་དེ་ཚོ་གང་ག་ལོག་རྟ་ཞོན་གི་ཡོད་པ་ཨོ་དེ་འདྲས་ཅིག་ང་དྲན་གི་འདུག་ཆུང་དུས་སྐབས་ལ་དེ་འདྲས་འདུག་ད་དེང་སང་ནི་རྟ་ཞོན་གི་མི་འདུག་ད་གང་ག་ལོག་མོ་ཊ་རེད་ཤག་ད་མོ་ཊ་ཡང་ཅིག་བང་སྒྲིག་བྱས་འགྲོ་ཡ་ཅིག་མོ་ཊ་མང་པོ་ཞེ་པོ་དགོས་ཡོད་པ་དང་དེ་འདྲས་ཅིག་དྲ་རྒྱལ་བོ་པའི་ཞི་བོ་དེ་འདྲས་ཆགས་གི་འདུག། ད་འགའ་ཐལ་ཡིན་ནའི་རེད་ད་དབུས་ཁུལ་ངེས་མ་རེད་ད་གར་ཚུགས་རེད་ཅེས་མནའ་མ་དང་མག་པ་བྱས་ནས་ང་རང་ཚོ་བོད་པ་ལུགས་སྲོལ་བྱེད་འདུག་བ་ད་ཡིན་གཅིག་མིན་གཅིག་རྒྱ་མི་ཡིན་ན་བུ་དེ་ནང་ལ་ཉར་དགོས་ཡ་དང་བུ་མོ་དེ་ཕྱི་ལོགས་བཏང་དགོས་ཡ་ཨ་ནི་བུ་མོ་ཡིན་ན་དཔེ་ད་ཐོབ་ཐང་འདྲ་བོ་ཅིག་མེད་པ་འདྲ་བོ་ཅིག་ཁོ་རང་ཚོ་རིག་གནས་ནང་ལ་དེ་རེད་བྱེད་འདུག་བ་ཡིན་ནའི་ང་ཚོ་བོད་པ་ལ་དེ་མིན་འདུག་ཨ་ནི་དཔེར་ན་མི་ཚང་ཅིག་ཡིན་ན་སོ་སོ་གི་བུ་མོ་དེ་ནང་ལ་ཉར་འདོད་པ་ཡིན་ན་བུ་མོ་དེ་ཉར་བྱས་ནས་ཨ་ནི་མག་པ་སློང་འགའ་བྱས་ཨ་ནི། མག་པ་དེ་མནའ་མ་ནང་བཞིན་ཚུར་ལེན་ལེན་པ་ནང་བཞིན་བྱས་ཚུར་ཡོང་ནས་བསྡད་གི་ཡོད་རེད་དེ་འདྲའི་གར་སོང་བ་རེད་ད་བུ་དང་བུ་མོ་གཉིས་ལ་ཁྱད་པར་མེད་པར་སུ་ནང་ལ་ཉར་ན་ཡང་ཉར་ཆོག་ཆོག་དང་ཨ་ནི་ཕྱི་ལོགས་ལ་ཡོང་མཁན་དེ་མག་པ་ཡིན་ནའི་རེད་མནའ་མ་ཡིན་ནའི་རེད་ཁོ་མི་ཚང་དེ་ནང་སླེབས་ཚར་བ་ཡིན་ན་མི་ཚང་དེ་གི་ཐོབ་ཐང་གོ་ས་དེ་གང་ག་ལ་ཡོད་པ་ཅིག་ད་ཁོ་སྔོན་མ་ལོ་རྒྱུས་སྒང་ནས་དེ་འདྲའི། འདུག་ཨ། ད་ལྟ་ཡང་དེ་འདྲས་རེད་ད། མག་པ་ཉར་མཁན་ཡོད་ཨ་རེད་མནའ་མ་ཉར་མཁན་ནང་ལ་ཉར་མཁན་ཡོད་ཨ་རེད་ཡིན་ན་ཅིག་ཐོབ་དེ་སྐྱིད་པ་སུ་ཡིན་པའི་བཟོ་འདྲ་བོ་ཅིག་ད་རྒྱ་མི་དང་ཐ་དད་ཡིན་པ་དེ་ཁོ་ལུགས་སྲོལ་སྒང་ནས་དཔེ་གསལ་པོ་འདྲ་བོ་ཅིག་དེ་འདྲས་ཅིག་འདུག། རེད་ཤག་ལྷག་པར་དུ་ད་ང་ཚོའི་བོད་མི་ཚོ་ལ་ཐོབ་ཐང་ངོས་ནས་བཤད་པ་ཡིན་ན་ཡིན་གཅིག་མིན་གཅིག་མནའ་མ་འགྲོ་མི་དགོས་ཡ་དེ་འདྲས་ཀྱི་ད་ཐོབ་ཐང་དེ་རྩིས་པ་ཡིན་ན་ཡང་ཐོབ་ཐང་ཆད་ཡོད་པ་ཅིག་ཆགས་གི་ཡོད་རེད་པ། གཉེན་འབྲེལ་ཀྱི་སྐོར་དེ་ལ་ཡང། ཚོ་ལ་གས་ད་དམིགས་བསལ་གྱི་དོ་སྣང་གནང་དགོས་ཡ་དེ་ཚོ། བོད་ཀྱི་རིག་གཞུང་སྙིང་པོ་ཅིག་ཡིན་དུས་ཙམ་པར་ཁོང་གིས་འདི་ཚོ་མུ་མཐུད་དེ་རྒྱུན་སྐྱོང་བྱེད་ཡག་འདི་དཔེ་གལ་ཆེན་པོ་ཞིག་འདུག་ཅེས་རྗེས་མཇུག་སྡོམ་གྱི་ནང་ལ་ཡང་གསུང་གི་འདུག་ད་ལྟ་ཁྱེད་རང་ཧ་ཅང་ལོ་ཆུང་ཆུང་ཅིག་ངོས་ནས་མ་འོངས་པ་ལ་མུ་མཐུད་ནས་རྒྱུན་སྐྱོང་བྱེད་ཡག་འདི་དང་གལ་ཆེན་པོ་འདི་དེ་ག་རེ་ག་རེ་གཟིགས་འདུག། ཏན་ཏན་གལ་ཆེན་པོ་ཞེ་པོ་ཅིག་འདུག་ད་ལྟ་ད་དུས་ཚོད་འགྱུར་བ་དེ་དཔེ་མགྱོགས་པོ་རེད་ད། མི་རིགས་རིག་པ་དང་སྤྱི་ཚོགས་རིག་པ་དེ་འདྲས་ཀྱི་རིག་གཞུང་ཉམས་ཞིབ་ཀྱི་ཐབས་ལམ་དེ་ཏོག་ཙམ་ཅིག་སྦྱངས་པ་ཡིན་ན་ཁོ་དེའི་རིན་ཐང་ཡོད་པ་དང་དེ་ཧ་གོ་ཡོང་གི་འདུག་སྔོན་མ་ཡིན་ན་ང་ཅི་ཡས་ཧ་གོ་གི་ཡོད་མ་རེད་དེ་འདྲས་དེ་ཅི་ཡས་སྦྱངས་མྱོང་ཡོད་མ་རེད་མེད་ཙང་ཨ་ནི་ད་ལྟ་ཕངས་པོ་ཞེ་པོ་ཅིག་ག་རེ་འདུག་ཟེར་ན་སྔོན་མ་དེ་མི་མི་ཐོག་རྒན་པ་དེ་འདྲས་མང་པོ་བཞུགས་ཡོད་རེད་ད་དཔེར་ན་འགའ་ཐ་དགོན་པའི་ནང་ལ་དེ་བླ་མ་དེ་བགྲེས་སོང་དེ་འདྲས་དཔེ་སྤྱི་ཚོགས་རྙིང་པའི་སྐབས་ཀྱི་མི་དེ་འདྲས་དཔེ་བགྲེས་སོང་དེ་འདྲས་ཡོད་རེད།

མི་ཐོག་ཁོ་རྫོགས་སོང་ན་སྐད་དེ་འགྱུར་ལྡོག་ཞེ་པོ་ཅིག་འགྲོ་གི་འདུག་ཨ་ང་རང་དེ་སྔོན་མ་ཡིན་ན་དེ་འདྲའི་ཞེ་དྲག་བྱེད་ཐུབ་མ་སོང་ད་ལོ་གཅིག་རྩིས་གཉིས་རྩིས་བྱས་ནས་ཨ་ནི་གཞུག་གུ་ཨ་མི་རི་ཀ་ཡོང་རྗེས་དེ་བྱས་དེ་ཡོང་གི་མི་འདུག་ད་དེ་ཞེ་པོ་ཅིག་ཕངས་པོ་རེད་ཤག་ད་དེ་གཉེན་སྟོན་གི་སྐོར་ཡིན་ན་ཡང་རེད་ད་ལོ་སར་སྐབས་ལ་ཡིན་ན་རེད་ད་ཅིག་དུས་ཆེན་ག་རེ་ཅིག་གི་སྐབས་ལ་ཡིན་ན་ཡང་ཅིག་དེང་རབས་ཀྱི་འཕྲུལ་ཆས་ལ་བརྟེན་ནས་ཁོ་སྐབས་ཐོག་སྐབས་ཐོག་དེ་གི་སྐད་ཅིག་མ་དེ་ཉར་ཐུབ་པ་ཡིན་ན་ཁོ་ཏན་ཏན་རིན་ཐང་ཆེན་པོ་ཅིག་དང་མ་འོངས་པ་མི་ཐོག་ལ་ཡིན་ན་ཡང་བལྟ་ཡ་ཡོད་པ་ཅིག་ཨོ་དེ་འདྲའི་སྐབས་དེ་ལ་དེ་འདྲའི་ཞིག་རེད་འདུག་བསམ་བསམ་ཅིག་ཁོ་དེ་དྲན་པ་དང་རྒྱུ་ཆ་དེ་ཉར་ཐུབ་ཡོད་པ་ཡིན་ན་ཨ་ནི་དཔེ་མི་སྲིད་རིན་ཐང་ཆེན་པོ་ཞེ་པོ་ཅིག་རེད་ཨོ་དེ་འདྲའི་ཅིག་དྲན་སོང། དེ་དང་ཕྱོགས་མཚུངས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་གསན་པར་ཐུགས་རྗེ་ཆེ།